གོང་ས་མཆོག་ནས་གང་ཉིད་དགུང་ལོ་བརྒྱ་བཞུགས་རྒྱུའི་ཐག་གཅོད་ཐུབ་ཀྱི་རེད་ཅེས་བཀའ་གནང་སོང། གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་ཐེངས་སོ་བཞི་པའི་ཐོག་འདུ་འཛོམས་བྱུང་བའི་དད་ལྡན་ཆོས་ཞུ་བ་འབུམ་གཉིས་ལྷག་གི་ཁྲོད། དེ་རིང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས། རྩ་བའི་རྨི་ལམ་དང་ལུང་བསྟན་བཅས་ལ་གཞིགས་པ་ཡིན་ན། གང་ཉིད་དགུང་ལོ་བརྒྱ་དང་བཅུ་གསུམ་བཞུགས་རྒྱུ་གསལ་ཡོད་ན་ཡང། ལོ་བརྒྱ་དང་བཅུ་གསུམ་བཞུགས་ཐུབ་མིན་ཤོད་མི་ཐུབ་ཀྱང། ལོ་བརྒྱ་བཞུགས་རྒྱུའི་ཐུགས་ཐག་བཅད་ཐུབ་ཀྱི་ཡོད་ཅེས་བཀའ་སྩལ་གནང་བ་མ་ཟད། འཆམ་མཐུན་དང་བརྟན་ལྷིང་གི་གཞི་རྩ་དེ་སེམས་བཟང་པོ་དང་དྲང་པོ་བྱེད་རྒྱུ་ཡིན་པ་སོགས་ཀྱི་ལམ་སྟོན་བཀའ་དྲིན་སྩལ་གནང་ཡོད་པ་རེད། དེ་ཡང་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་དབང་ཆེན་ཐེངས་སོ་བཞི་པ་དེ་ཁེ་ས་ནས་ལེགས་གྲུབ་བྱུང་པ་དང་བསྟུན། དེ་རིང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། གནས་ཁྱད་པར་ཅན་འདིར་འདུ་འཛོམས་བྱུང་བའི་ཆོས་ཞུ་བ་འབུམ་གཉིས་ལྷག་ཡོད་པ་དེ་དག་ལ་སྤྱན་རས་གཟིགས་ངན་སོང་ཀུན་སྒྲོལ་གྱི་རྗེས་གནང་བཀའ་དྲིན་སྩལ་གནང་ཡོད་པ་དང། ཆོས་འབྲེལ་དེའི་སྐབས་མགོན་པོ་གང་ཉིད་ནས། འཛམ་གླིང་ས་ཕྱོགས་གང་སར་ཡོད་པའི་རྡོ་རྗེ་སྤུན་གྲོགས་ཚོ་རྒྱུན་དུ་ནས་ཐུགས་མཐུན་ཁྲིམས་གཙང་དགོས་པའི་ལམ་སྟོན་བཀའ་བསྩལ་གནང་པ་དང་སྦྲགས། ད་དུང་ཉེ་ཆར་རྒྱ་ནག་གཞུང་གི་ངོས་ནས། བོད་མི་ཆོས་ཞུ་བ་ཁག་ཅིག་ལ་ཆབ་སྲིད་ཀྱི་གནོན་ཤུགས་འོག་ཕྱིར་ལོག་འགྲོ་དགོས་བྱུང་ཡོད་པ་དེར་ཐུགས་བློ་ཕམ་པོ་བྱུང་བའི་འགྲེལ་བརྗོད་གནང་པ་མ་ཟད། དེ་ལྟ་བུའི་བྱེད་སྟངས་དེ་མི་རིགས་ཕན་ཚུན་འཆམ་མཐུན་དང་བརྟན་ལྷིང་མི་ཡོང་བའི་གཞི་རྩ་རེད་ཅེས་སོགས་ཀྱང་བཀའ་བསྩལ་གནང་སོང།
ད་བོད་ནང་ལ་ཡིན་ནའི་རེད་རྒྱ་ནག་ནང་ལ་ཡིན་ནའི་རེད་དེ་ལྟ་དེས་མཚོན་པའི་འཛམ་གླིང་ས་ཕྱོགས་གཞན་དང་གཞན་པ་ལ་ཡོད་བསྡད་མཁན་ད་རེས་ཅིག་དུས་འཁོར་དབང་ཆེན་ཉན་བསྡད་མཁན་ཚོ་ད་ཚང་མ་ལོག་ད་ད་རིག་པའི་ས་ཆ་གཅིག་ལ་འདུ་འཛོམས་ཡོད་མ་རེད་དེ་ཡིན་ནའི་འདུན་པ་གཅིག་གྱུར་གྱི་ཐོག་ནས་ད་རྡོ་རྗེ་སྤུན་གྲོགས་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་བོད་ནང་ལ་ཡོད་བསྡད་པའི་དུས་འཁོར་དབང་ཆེན་ཞུ་མཁན་ཁྱེད་རང་ཚང་མ་ལོག། མཐུན་པོ་བྱས། རེད་བ། ཅེས་རེད་ད། ང་རང་ཚོ་ཡང་ཅིག། ཅིག་རྐྱེན་ཆུང་ཚགས་དེ་འདྲ་གི་ཐོག་ནས་ང་ཚོ་དང་ཁོང་ཚོ་ཟེར་ནས་བཤད་ཡ་འདྲ་བློ་ལ་སླེབས་ཡོང་དུས་ཙ་ནས་ཨོ་ད་ང་ཚོ་དུས་འཁོར་དབང་ཆེན། ཨེ་ནི་ཞུས་པའི་རྡོ་རྗེ་སྤུན་གྲོགས་གཅིག་པ་ཡིན་བསམ་པ་བྱས་བྱས། ཨེ་ནི་སེམས་ནང་གི་ང་རྒྱལ་ཕྲག་དོག་རོགས་པོ་ཡང་གེར་གེར་ཐུག་ཐུག་བག་ཆགས་བྱས། ས་ཐུགས་མཐུན་ཁྲིམས་གཙང་དགོས་ཡ་དེ་དཔེ་གལ་ཆེན་པོ་རེད། ས་བོད་ནང་ལ་ཡོད་མཁན་ཚོ་ཡིན་ནའི། དགོངས་པ་འདི་བཞེས་རོགས་གནང་ཞུ་ཡ་ཡིན།

ཨེ་ངས་དུས་འཁོར་དབང་ཅིག་ཁྱེད་རང་ཚང་མ་ལ་དམིགས་པ་ལ་བཅུག་བྱས་སྨོན་ལམ་རྒྱག་གི་ཡིན་དབང་ཐོབ་ཀྱི་རེད། ཨེ་དེ་གའི་ནང་དཀའ་ངལ་འཕྲད་ན་ཡག་ཡག་མར་བྱས་ནས་ཨོ་ཁོ་ཚོ་མང་པོ་བྱེད་འདུག་ཟེར་ནས་ལོག་པ་རེད། ཨེ་ཁོ་ཚོ་ལོག་ཡ་རེད་དེ། མིག་ཆུ་ཞེ་པོ་བཏང་བྱས་ང་རའི་སེམས་སྐྱོ་ཁོ་རང་ཚོའི་སེམས་སྐྱོ་བྱེད་དེ་འདྲ་བྱས་སོང། བཟའ་བ་དང་དེ་འདྲས་ཀྱི་གནོན་ཤུགས་ཞེ་པོ་སྤྲད་སྡོད་ཀྱི་འདུག་བ།

གཅིག་ཆོལ་ཁའི་འཐེན་འཁྱེར་བྱས་ཚར་རོགས། ང་ཚོ་ཁམས་པ་དང་ཨ་མདོ་དང་གཅིག་དབུས་གཙང་དང་མངའ་རིས་དང་གཅིག་བྱས་རོགས་དེ་འདྲའི་གི་སྐད་ཆ་ཡིས་མ་བཤད་པ་བྱས། ཆུང་ཙག་ཆུང་ཙག་རེད་དེ་དེ། ད་ག་ནང་བཞིན་གི་མི་རིགས་ཀྱི་འགལ་ཟླའི་སོ་རོ་རྒྱ་དང་བོད་ཟེར་དེ་འདྲ་གི་མི་རིགས་ཀྱི་འགལ་ཟླའི་སྐད་ཆ་དེ་མོག་རེད། བར་སྐབས་ནས་ད་མི་རིགས་ཀྱི་འགལ་ཟླའི་སྐད་ཆ་ཞིག་སླེབས་ཡོང་གི་འདུག་ག་ཁག་མི་འདུག་གོ་ངོས་འདི་འདྲ་བྱ་གི་འདུག་ག། འདི་འདྲ་རྒྱ་ནག་ནང་ལ་བོད་པ་ཅིག་ཟ་ཁང་ཅིག་ལ་ཕྱིན་པ་ཡིན་ན་ཨེ་ནི་གནས་ཚང་མ་གཡར་བྱས་སོར་འདི་འདྲའི་མི་རིགས་དབྱེ་འབྱེད་བཏང་ཡོང་གི་འདུག་ག། ཨེ་ནི་ཁག་མི་འདུག་ག། དེ་འདྲའི་སྐད་པའི་མི་རིགས་ཀྱི་འགལ་ཟླ་ཡོང་ཡག་གི་རྒྱུ་རྐྱེན་མང་པོ་ཅིག་ཡོང་བསྡད་དུས་ཙང་ནས་ཨེ་ནི་ཁོ། གོ་རྒྱུའི། དམུ་རྒྱུ་འདུས་པ་ཐོགས་མེད་སླེབས་ཚར་ན་ཨེ་ནི་ཁོ་འབྲས་བུ་ལྡོག་མེད་ལ་ཡོང་བསྡད་ཀྱི་རེད་པ་ད་ད་དེ་འདྲ་ཡིན་དུས་ཙང་ནས་ལྟ་བ་ག་འདྲ་དེ་འདྲ་རེད་དེ་ཡིན་ནའི་ག་ཚད་ཐུག་ཐུག་གི་མི་ཤ་ད་བོད་ལ་ཡོད་མཁན་གྱི་རྒྱ་ཆེའི་མི་མང་ཚོ་ཞེ་དྲག་ཡག་པོ་རེད་ཤག་བོད་ན་བོད་ནས་ཡོང་མཁན་དེ་འདྲ་མང་པོ་ཞིག་གི་ཅིག་རྒྱ་མི་རིགས་ཀྱི་ནང་ལ་ཡིན་ནའི་བོད་ལ་གནས་སྐོར་ལྟ་སྐོར་སོབ་ཅིག་ཕྱིན་པ་ཡིན་ན་ཁོ་བོད་པ་ཚོ་མི་འདྲ་བ་ཞིག་འདུག་ཟེར་ནས་མང་པོ་ཞིག་འདུག་བ། ས་འདི་འདྲ་ཡིན་དུས། ང་ཚོ་བསྔགས་བརྗོད་ཐོབ་བསྡད་ཡག་ཅིག་ཆགས་བསྡད་ཀྱི་ཡོད་རེད། འཛམ་བུ་གླིང་ཕྱི་ལོགས་ལ་ཡོད་མཁན་ཚོས། སྤྱིར་བཏང་བོད་པ་ལ་ཡང་བསྔགས་བརྗོད་བྱེད་ཀྱི་འདུག་རྒྱ་གར་ནང་ལ་ཡིན་ནའི་རེད་ཨ་མི་རི་ཀའི་ནང་ལྟ་བུ་ཡིན་ནའི་རེད་ཡུ་རོབ་ནང་ལྟ་བུ་ཡིན་ནའི་རེད་བསྔགས་བརྗོད་བྱེད་ཀྱི་འདུག་ས་ད་དུང་ཡིན་ན་ཡང་ང་རང་ཚོས་ད། ཅིག་གི། ངོམ་ཡག་ཟེར་ནས་མི་འདུག་ཁྱེར་ཡག་ཟེར་ནས་མི་འདུག་ད་ཅིག་དེ་བསམ་པ་བཟང་པོ་བྱེད་ཡག་དེ་རེད་དྲང་པོ་བྱེད་ཡག་འོ་ད་འདི་གལ་ཆེན་པོ་འདུག།
ཁོང་སྐྱབས་མགོན་ཆེན་པོ་མཆོག་ལ་དེ་རིང་ད་དུང་བོད་མིའི་སྒྲིག་འཛུགས་དང་བལ་ཡུལ་ནང་པའི་ཚོགས་སྐྱིད་སོགས་ནས། གང་ཉིད་མཆོག། སྐུ་ཚེ་མི་འཇིག་རྡོ་རྗེའི་ཁམས་སུ་བརྟན་ཕྱིར། བརྟན་བཞུགས་བསྟར་འབུལ་ཞུས་ཡོད་པ་ལྟར། བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་དཔལ་ས་སྐྱ་བདག་ཁྲི་རིན་པོ་ཆེ་མཆོག་གིས། རྒྱལ་དབང་སྐུ་ཕྲེང་རིམ་བྱོན་དང། ལྷག་པར་གོང་ས་སྐུ་ཕྲེང་བཅུ་བཞི་པ་ཆེན་པོ་མཆོག་གིས། ད་བར་འཛམ་གླིང་སྤྱི་དང། ཡང་སྒོས། བོད་རྒྱ་ཆེའི་མི་མང་གི་བདེ་དོན་སླད་བསྐྱངས་པའི། བླ་ན་མེད་པའི་མཛད་རྗེས་ཁག་ལ་རྗེས་དྲན་ཞུས་པ་མ་ཟད་མགོན་པོ་གང་ཉིད།

ཟིན་མེད་ཆུ་གཉེར་ལྟ་བུའི་ཕ་ས་ནས་གཞན་ལ་ཕན་པར་བྱེད་པའི་ལྷག་བསམ་དང་གནས་ལུགས་ཚུལ་བཞིན་དུ་ངེས་པའི་ཤེས་རབ་བརྟན་བཞུགས་ཀྱི་མཛད་སྒོ་དེའི་ཐོག་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས། རྒྱལ་མཆོག་སྐུ་ཕྲེང་དང་པོ ྋརྒྱལ་བ་དགེ་འདུན་གྲུབ་ཀྱི་རྣམ་ཐར་གྱི་ཚིག་འབྲུ་ཞིག་ལུང་འདྲེན་གནང་སྟེ། བསྐལ་པ་ཁྲི་ཕྲག་ནས་ཁྲི་ཕྲག་བར་བཞུགས་རྒྱུ་མེད་ན་ཡང། ལོ་བརྒྱ་སྐོར་ཞིག་བཞུགས་རྒྱུའི་ཐུགས་ཐག་བཅད་ཐུབ་ཀྱི་ཡོད་ཅེས་བཀའ་སྩལ་གནང་སོང།

ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་ནི་ཁྱེད་རང་ཚོས་ད་དད་པ་དམ་ཚིག་གཡོ་བ་མེད་པ་ཞིག་བསྡད་བསྡད་ཡོད་རེད། ངའི་ངོས་ནས་ད་ཚེ་རབས་ནས་ལས་དང་སྨོན་ལམ་གྱི་འབྲེལ་བསྡད་དུས་ངའི་སྨོན་ལམ་རྒྱག་གི་རེད་བ་ད་ཁོ་འདི་འདྲ་ཞིག་གིས་ཁ་ཡོད་ལག་ཡོད་ལ་ཕན་ཐོགས་རེ་ཅིག་ཡོད་བསྡད་པ་ཡིན་དུས་ཙང་ནས་ད་ཕན་ཐོགས་ཡོད་ས་དེ་ལ་ཨེ་ནི་ད། ཁོ་བོད་སྐད་ཚིག་ཅིག།

གཟིགས་ནས་ནི། ཁོ་རང་ཚོ་འདི་སྲས་ཀྱི་ཐུ་བོ་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་དམ་པ་དེ་ཚོ་གྲས་ཀྱིས་ཨེ་ནི། ད་རིན་པོ་ཆེ་ད་ཅིག་སྔོན་གྱི་ཅིག་ད་ཕྱི་ནང་གི་རྟགས་དང་མཚན་མ་དེ་འདྲ་གི་ཐོག་ནས་རིན་པོ་ཆེ་ད་དག་པའི་ཞིང་ལ་ཕེབས་ཡག་ལ། ད་ཁྱོད་ཐེ་ཚོམ་མེད་པ་རེད་ཟེར་ནས་འདི་འདྲ་ཞུས་པ་རེད་ཞུས་ཚར་ནས་ནི་དགེ་འདུན་གྲུབ་པས། ང་དག་ཞིང་ལ་སྐྱོད་ན་བསམ་པའི་བསམ་པ་མེད། མོས་གང་དུ། ཅིག་སེམས་ཅན། འགྲོ་བ་མགོན་མེད་པ་སྐྱབས་མེད་པ་ཉམ་ཐག་པ་དེ་འདྲ་ག་པར་ཡོད་ས་ཅིག་ལ་སྐྱེས་ན་བསམ་པ་ཡིན་ཟེར། འདིར་གསུངས་འདུག་པ། དགེ་འདུན་གྲུབ་པའི་རྣམ་ཐར་གྱི་ཚིག་འདི་མཐོང་ནས་ང་རའི་སེམས་ཤུགས་ཞེ་པོ་སྐྱེས་སོང་སྟེ།

གཉེར་སྟབས་འཚོ་མ་འཚོ་དེ་ཐག་དེ་བཅད་ཐུབ་མི་འདུག་དེ་ཡིན་ནའི། ལོ་བརྒྱ་སྐོར་དེ་ཡང་ཡིན་པ་ཕལ་ཆེར་བོད་ཀྱི་ཐག་ཆོད་ཀྱི་རེད་བསམ་གྱི་འདུག་ཡིན་དུས་ཨང། ཁྱེད་རང་ཚང་མ་བློ། ཨང། བློ་བདེ་པོ་བྱས་བཞུགས་ཨ། འདི་ག་རླུང་འཕྲིན་ཁང་ནས་དེ་རིང་གི་བརྟན་བཞུགས་འདེགས་འབུལ་ཞུ་མཁན་ཁག་ཅིག་ལ་དྲི་བ་བྱེད་སྐབས།

ད་ཁོང་པ་སྐུ་ཚེ་བརྟན་ཡག་ལ་ད་དེ་འདྲའི་བརྟན་བཞུགས་ཕུལ་ག་འགྲོ་གི་ཡོད། ང་ཚོ་འདི་ཚོགས་པ་འདི་ལ་མི་ཉིས་བརྒྱ་ཚོད་ཡོད་ཀྱི་རེད་བྱས། དམིགས་བསལ་ཡག་པོ་འདུག་ད་དེ་ནི་ང་ཚོ་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཁྲི་ཕྲག་བར་དུ་བརྟན་པར་ཤོག་ཟེར་ནི་མ་སྨོན་ལམ་གྱིས་དེ་ང་ཚོ་བརྟན་བཞུགས་ཕུལ་འགྲོ་གི་ཡོད་ལ། དཔེ་ཡག་པོ་འདུག་བྱིན་རླབས་ཆེན་པོ་འདུག་དཔེ་ཡག་པོ་འདུག་ང་ཚོ་ལ་བསོད་བདེ་འདུག་ཨ། ང་ཚོས་བསོད་ནམས་བསགས་ནས་ད་འདི་འདྲ་བརྟན་བཞུགས་ཕུལ་ཡག་རག་སོང།
དཔེ་བསོད་ནམས་ཆེན་པོ་བྱུང་སོང་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་ཡག་ང་ཚོས་སྨོན་ལམ་སྙིང་ཐག་པ་ནས་བརྒྱབ་ཡིན།
དེ་རིང་ནང་བཞིན་གཅིག་གིས་གཅིག་གང་ཟེར་བཀྲ་ཤིས་པོ་དང་ད་འདི་ནང་བཞིན་གྱིས་གཅིག་གང་ཟེར་གཅིག་གང་ཟེར་གྱི་རེད་སེམས་པ་སྐྱིད་པོ་དང་ཨ་ནི་རྒྱལ་བ་རིན་པོ་ཆེ་ཞབས་པད་བརྟན། སྐུ་ཁམས་དྭངས་པོ་དང་ད་ཞིང་དང་ཉི་མ་གཉིས་ཀྱིས་ད་སྐུ་མཇལ་རྒྱུ་ནི།